དད་པ་བྱས་ཤོག་ང་ཡིན་པར་ཁྱེད་རང་ཚོས་འདུ་ཤེས་བཞག་ནས་དད་པ་བྱས་ཤོག་ཟེར་ནས་སངས་རྒྱས་བཅོམ་ལྡན་འདས་ངར་སོང་ཟེར་ན་བསླབ་བྱ་དུ་མ་སོང་ན་མ་འདུག་དཀའ་ངལ་དུ་མ་སོང་ན་དེ་གནང་མི་བཞག་ཟེར་ཁོ་དཔེ་ཆའི་ནང་གསལ་པོ་ཞིག་ར་ཡར་ཚིག་བཞི་ལ་ཤི་བ་འདི་ཡོང་མ་རེད། ཨོ་དེ་ཚིག་བཞི་དེ་རྣམ་གྲོལ་ལག་བཅངས་ཚོ་གོ་བདེ་བ་འདུག་ཨ་ཨོ་དེ་འདྲ་གསུངས་ཡོད་དེ་ཡིན་དུས་སངས་རྒྱས་བཅོམ་ལྡན་འདས་ཁོང་རང་གིས་ཁས་ལེན་དུ་མ་སོང་ན་དེ་གནང་ཚར་འདུག་ཟེར་མ་འོངས་སྙིགས་མའི་དུས་སུ་དགེ་བའི་བཤེས་གཉེན་གྱི་རྣམ་པ་ལ་བྱོན་བྱས་དེ་ནས་ཁྱེད་རང་ཚོ་ཕན་ཐོགས་བྱེད་ཀྱི་ཡིན་གསུངས་འདུག་ཨ་ད་དེ་ཡིན་ན་ཐིག་མ་ལ། སངས་རྒྱས་བཅོམ་ལྡན་འདས་ད་རེས་ལ་བཤད་ཐུབ་པས་ང་ལ་སྙིང་རྗེ་གཟིགས་ནས་ངའི་དོན་དག་གནང་གམ་མི་ཡོང་ང་རྩ་ནས་བསྲེག་གི་མ་རེད་བ། དེ་འདྲའི་ཞལ་བཞེས་གནང་ཚར་ནས་ང་ངའི་དོན་དག་གནང་མཁན་གྱི་ང་ལ་དོན་བྱེད་མཁན་དོན་མཛད་མཁན་གྱི་སངས་རྒྱས་བཅོམ་ལྡན་འདས་ཀྱི་སྤྲུལ་པ་ཞིག་ཡོད་པ་ཐག་ཆོད་ཚར་རེད་ཟེར་འོ་ཐུགས་བསམ་ཏན་ཏན་བཞེས་ནས་ཨ་ལེ་གང་ག་བློ་ལ་མ་བཅུག་ན་ཡང་ད་ཨ་ལེ་བླ་མ་གང་ག་བློ་ལ་ཁག་པོ་རེད་ཡིན་ན་ཡང་བླ་མ་གཅིག་གི་ནང་ནས་ཁ་ཚང་གི་ཟེར་ཡས་དེ་རེད་བྱས་ཙང་ད་སོ་སོའི་ངོས་ནས་རྩ་ཆེ་བའི་རིང་འཇམ་མགོན་རིན་པོ་ཆེ་ཚོར་ཆ་ནས་ཁོ་ད་ལམ་སང་ལ་ཁོ་ལག་པ་མ་བསམ་བརྗོད་ཆོག་ཚོད་ཡོད་རེད་བ། དེ་ནས་ད་ཡིན་དུས་ད།

དོན་གནང་མཁན་གྱི་སྤྲུལ་པ་ཅིག་ནི་ཡོད་ནི་གསུངས་པས་ཁས་ལེན་གནང་བཞག་ཡོད་ན་ད་ཡོད་ན་ངའི་བླ་མའི་ནང་ལ་ཡོད་དགོས་ཀྱི་འདུག་ད་ཡོད་ན་ངེད་འདུག་ཟེར་བསམ་བློ་བཏང་ཡོང་དུས་ད་འདི་མ་གཏོགས་འགྲོ་ས་མི་འདུག་བསམ་བསམ་བློ་བཏང་བྱས་ད་འདི་རེད་བཞག་ཟེར་ད་འདི་མ་གཏོགས་འགྲོ་ས་ད་མངོན་སུམ་དོན་དག་མི་འདུག་སྟེ་རྒྱུ་མཚན་བསམ་བློ་བཏང་ཡོང་དུས་ད་འདི་མ་གཏོགས་འགྲོ་ས་མི་འདུག་ཟེར་ད་འདི་ཡིན་དུས་ད་ད་ལྟ་ང་རང་གི་ལས་མ་དག་པས་ཐ་མལ་པ་དེ་འདྲ་ཅིག་ལ་སྣང་བ་རེད་མ་གཏོགས་དོན་དངོས་པོའི་གནས་ཚུལ་སྟོན་པ་སངས་རྒྱས་བཅོམ་ལྡན་འདས་ཀྱི་སྤྲུལ་པ་ཡིན་པ་ཐག་ཆོད་བཞག་བསམ་བློ་ད་དེ་འདྲ་ཅིག་རྒྱུ་ས་གཅིག་རང་རེད་བ་དེ་འདྲ་ཞིག་ཡོད་ཟེར་ད་ད་ལྟ་ང་རང་ཚོ་འདུག་ཟེར་ནས

ངའི་དོན་བྱེད་མཁན་གྱི་སྤྲུལ་པ་ཅིག་ཡོད་པ་དང་ལུང་གི་སྒོ་ནས་སངས་རྒྱས་བཅོམ་ལྡན་འདས་ཁོ་རང་ཞལ་བཞེས་གནང་བྱས་དེ་མ་ཟད་པ་བྱས་སོ་སོའི་རིགས་པས་བསམ་བློ་བཏང་ན་དེ་ལྟར་ཏན་ཏན་ཡོད་དགོས་འདུག། ག་རེད་ཟེར་ན། སྟོན་པ་སངས་རྒྱས་བཅོམ་ལྡན་ཁོང་རང་བཅོམ་ལྡན་འདས་ཁོང་རང་དང་པོ། སངས་མ་རྒྱས་པའི་གནས་སྐབས་དེ་ལ་བྱང་ཆུབ་སེམས་དཔའ་ཆེན་དང་པོ་དང་པོ་ཆགས་བྱང་ཆུབ་སེམས་དཔའ་གསར་པ་གནང་དུས་ཙ་ནས། ཐེག་ཆེན་སེམས་བསྐྱེད་ཐུགས་རྒྱུད་ལ་སྐྱེས་ཡང་བྱང་ཆུབ་སེམས་ཐོག་མ་བསྐྱེད་དུས་ཙ་སེམས་ཅན་ཐམས་ཅད་སངས་རྒྱས་ས་ལ་དགོད་པའི་ཕྱིར་དུ་མ་སངས་རྒྱས་ཀྱི་གོ་འཕང་ཐོབ་དགོས་འདུག་ཟེར་དང་པོ་ཁས་ལེན་ཁོང་རང་དེ་གནང་ཞེས་ཟེར་ད་དང་པོ་དུ་བྱང་ཆུབ་སེམས་བསྐྱེད་ཟེར་བ་ནས་ཁོང་གིས་ཁས་ལེན་དེ་གནང་ནས་ཕེབས་འདུག་ག།

བར་དུ་བསྐལ་པ་གྲངས་མེད་གསུམ་དུ་ཚོགས་བསགས་ཟེར་ཡོད་པ་རེད། འོ་དེ་འདྲ་བའི་རྒྱལ་སྲས་ཀྱི་སྤྱོད་པ། རྒྱལ་སྲས་བྱང་ཆུབ་སེམས་དཔའ་རྣམས་ཀྱི་ཕྱག་ལས་བྱང་ཆུབ་ཀྱི་སེམས་བསྐྱེད་ནས་སངས་མ་རྒྱས་པའི་བར་ས་ག་ལ་ལ་འབད་དེ་དཔེར་ན་ང་ར་ཐུག་རྒྱུ་ཡིན་ན་ཐེག་ཆེན་གྱི་ཚོགས་ལམ་ནས་སངས་མ་རྒྱས་བར་དུ་ལ་འབད་དེ་བསྐལ་ཆེན་གྲངས་མེད་གསུམ་དུ་སྐུ་ངལ་ཞེ་པོ་ཅིག་བསྐྱོན་དཀའ་ལས་ཞེ་པོ་ཅིག་བསྐྱོན་བྱས་དེ་དཀའ་ལས་བསྐྱོན་དགོས་ཏེ་དོན་དག་ག་རེ་ཟེར་ན་སེམས་ཅན་ཐམས་ཅད་སངས་རྒྱས་ས་ལ་འགོད་ཆེད་དུ་ལ། ཁོང་རང་སྐུ་ལས་དེ་འདྲ་ཅིག་བསྐྱོན་བྱས་དེ་ཡིན་ན་སེམས་ཅན་ཐམས་ཅད་ཟེར་བའི་ཁོངས་ནང་ལ་ཐུགས་བསམ་བཞེས་སའི་ཁོངས་ནང་ལ་ང་ཡང་ཡོད་རེད་ང་ཡོད་དུས་ང་ལ་ཡང་ཐུགས་བསམ་བཞེས་ནས་ད་ག་རུ་བའི་སྐུ་ལས་བསྐྱོན་བཞག་ཨང། མཐའ་མཇུག་མ། སངས་རྒྱས་པར་སངས་རྒྱས་གནང་དུས་ཙ། སེམས་ཅན་ཐམས་ཅད་ཁོང་རང་གི་སངས་རྒྱས་ས་ལ་འགྲོ་ས་ཡི་ཆ།